འདི་ནོར་ཝེ་བོད་ཀྱི་རླུང་འཕྲིན་ཁང་ཡིན། གཞིས་བྱེས་བོད་མི་ཡོངས་ཀྱི་བླ་ན་མེད་པའི་དབུ་ཁྲིད་འཛམ་གླིང་ཞི་བདེའི་དེད་དཔོན་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ལ་གུས་ཕྱག་དང་བོད་མི་ས་ཡ་དྲུག་ལ་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་ལྔ་རབ་གནས་ས་ཁྱི་ལོའི་བོད་ཟླ་ལྔ་པ་སྣྲོན་ཟླ་བའི་ཚེས་པ་ཉི་ཤུ་བརྒྱད་དང། སྤྱི་ལོ་ཉིས་སྟོང་བཅོ་བརྒྱད་སྤྱི་ཟླ་བདུན་པའི་སྤྱི་ཚེས་བཅུ་གཅིག།

བོད་མིའི་སྒྲིག་འཛུགས་ཀྱི་དྲུང་ཆེ་ཟུར་པ་སྟག་ལྷ་རྣམ་རྒྱལ་ལྷ་མོ་ལགས་ཀྱི་ལྗགས་རྩོམ་དང་ཕྱི་དྲིལ་བོད་ཀྱི་འགྲེམས་སྟོན་ཁང་གིས་པར་སྐྲུན་ཞུས་པའི Costumes and Jewelry of Tibet འམ་བོད་ཀྱི་ཆས་གོས་དང་རྒྱན་ཆ་ཞེས་པའི་ཕྱག་དེབ་དེ་དབུ་འབྱེད་གནང་སོང། སྟག་ལྷ་རྣམ་རྒྱལ་ལྷ་མོ་ལགས་ནས་ཕྱག་དེབ་དེའི་ཐོག་འདས་པའི་ལོ་བཅོ་ལྔ་ལྷག་གི་རིང་ལ་ཕྱག་ལས་གནང་ཡོད་པ་དང་དེ་ཡང་ཐོག་མར་ཁོང་ནས་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གྲངས་ནང་དུ ྋགོང་ས་མཆོག་གི་མཛད་རྣམ་ཐོག་ཨ་རིའི་ཧོ་ལི་ཝུད་གློག་བརྙན་བཟོ་སྐྲུན་པའི་ལྷན་དུ་ཕྱག་ལས་གནང་བའི་ཁྲོད་ནས་བོད་ཀྱི་གནའ་བོའི་ཆས་གོས་དང་རྒྱན་ཆའི་སྐོར་ལ་དོ་སྣང་ཆེན་པོ་སླེབས་པ་མ་ཟད་འདྲ་པར་མང་པོ་ཞིག་བསྡུ་རུབ་གནང་ཡོད་པའི་དུས་སྐབས་སུ་ཁོང་ལ་སོག་པོའི་ཆས་གོས་དང་རྒྱན་ཆའི་སྐོར་ཕྱག་དེབ་ཞིག་ཕྱག་རྟགས་གནང་མཁན་བྱུང་བ་དེར་གཟིགས་སྐབས་ང་ཚོའི་བོད་ལ་ཆས་གོས་དང་རྒྱན་ཆ་འདི་ལས་ལྷག་པ་ཡོད་པ་དེའི་སྐོར་ཕྱག་དེབ་ཞིག་བཏོན་མ་ཐུབ་པ་ཡིན་ན་ཐབས་སྐྱོ་བོ་རེད་ཅེས་དགོངས་ཏེ་ཕྱག་དེབ་དེའི་ཐོག་ཕྱག་ལས་གནང་འགོ་བཙུགས་པ་ཞིག་རེད་འདུག། ད་རང་སྔ་དྲོ་ཕྱག་ཚོད་བཅུ་གཅིག་ཐོག་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་ཉེ་འགྲམ་དུ་རྟེན་གཞི་བྱས་པའི་བོད་ཀྱི་འགྲེམས་སྟོན་ཁང་དུ་སྲིད་སྐྱོང་བློ་བཟང་སེང་གེ་མཆོག་དབུ་བཞུགས་ཐོག་ཕྱག་དེབ་དེའི་དབུ་འབྱེད་མཛད་སྒོ་སྟབས་བདེ་ཞིག་ཚོགས་གནང་སོང་བའི་སྐབས་དེར་སྲིད་སྐྱོང་མཆོག་གིས་སྟག་ལྷ་རྣམ་རྒྱལ་ལྷ་མོ་ལགས་ནས་ཕྱག་དེབ་དེའི་ཐོག་སྐུ་ལས་ཇི་ཙམ་བསྐྱོན་ཡོད་པ་དེ་ད་རེས་ཕྱག་དེབ་དེ་ཡི་སྤུས་ཚད་ནས་གསལ་པོ་མངོན་རྒྱུ་ཡོད་པར་བསྔགས་བརྗོད་ཞུས་པ་དང་འབྲེལ་རྒྱ་ནག་གཞུང་གིས་ཕྱོགས་ཡོངས་ནས་བོད་དེ་རྒྱ་སྡེར་བསྒྱུར་ཐབས་བྱེད་བཞིན་པའི་དུས་སྐབས་འདིར་ཕྱག་དེབ་དེ་ནི་བོད་མི་དང་བོད་རྒྱལ་ཁབ་ཞེས་པ་དེ་རྒྱ་མི་དང་ལོགས་ཀ་ཡིན་པའི་དཔང་རྟགས་གལ་ཆེན་པོ་ཞིག་ཆགས་ཀྱི་ཡོད་པ་གསུངས་སོང། ཨ་ནི་དེབ་འདི་ནང་ལ་ནི་གཞི་རྩའི་ཚིག་ཆོལ་ཁ་གསུམ་གྱི་ཆས་ཆས་དང་ཨ་ནི་ཆས་གོས་དང་རྒྱན་ཆ་གཅིག་པོ་མ་ཚད་ཨ་ནི་བོད་ཀྱི་གཞུང་ཞབས་པ་རྣམ་པས་ག་རེ་གནང་གི་ཡོད་མེད་འདི་གས་ཆ་ཚང་ཞིག་ལོ་རྒྱུས་དང་མཉམ་དུ་པར་ཡོད་པ་འདི་དཔང་རྟགས་གལ་ཆེན་པོ་ཞིག་རེད་བསམ་གི་འདུག་གང་ཟེར་ན་ང་ཚང་མས་མཁྱེན་གྱི་ཡོད་རེད་བོད་འདི། རྒྱ་ནག་གཞུང་གིས་རྒྱ་སྡེ་ལ་བསྒྱུར་ཡ་རེད། བོད་མི་རྒྱ་རིགས་ལ་བསྒྱུར་ཡ་འབད་རྩོལ་བྱས་ཡོང་གི་ཡོད་རེད། བྱེད་སྟངས་དེ་ཕྱོགས་གཅིག་གི་ཆབ་སྲིད་ཐོག་ནས་ནམ་རྒྱུན་ཆབ་སྲིད་ཐོག་ནས་བཙན་དབང་འོག་ལ་དམ་དྲག། འགྲོ་བ་མིའི་ཐོབ་ཐང་དང་ཆབ་སྲིད་ཀྱི་རང་དབང་དེ་གས་མེད་པར་བཟོས་ཡོང་གི་ཡོད་རེད་ཕྱོགས་གཞན། གཞན་གཅིག་ནས་ཁོ་རང་ཚོ་བོད་ཆས་ཡིན་ནའི་རེད། རྒྱན་ཆ་ཡིན་ནའི་རེད། གཞས་སྣ་ཡིན་པ་ཡིན་ནའི་རེད། འདི་གས་ཚང་མ་ག་ལེ་ག་ལེ་ག་ལེ་ཨ་ནི་ཁོ། རྒྱ་མིའི་གི་ལུགས་སྲོལ་དང་རྒྱ་མིའི་གི་གོམས་གཤིས་དང་རྒྱ་མིའི་གི་རྒྱན་ཆ། འཁྲབ་གཞས་སྣ་འཁྲབ་སྟངས་ཡང་གཞི་ནས་འགྱུར་བ་བཏང་བྱས་ཨ་ནི་བོད་དེ་རྒྱ་སྡེ་ལ་འགྱུར་ཡག་འབད་རྩོལ་བྱེད་གི་ཡོད་དུས་སྐབས་ལ་ཨ་ཆབ་སྲིད་ཐོག་ནས་ཡིན་པ་ཡིན་ནའི་ཡང་ལོ་རྒྱུས་ཐོག་ནས་ཡིན་པ་ཡིན་ནའི་ཡང་ཨ་དེབ་འདི་ཁོ་ནས་རང་གནས་འགག་ཆད་བས་གི་བོད་མི་ཟེར་དུས་གང་ལ་ཁག་ཁག་ཡིན་པ། བོད་རྒྱལ་ཁབ་ཟེར་མཁན་དེ་ཁག་ཁག་ཡིན་པའི་ཀྱི་དཔང་རྟགས་གལ་ཆེན་པོ་ཞིག་ད་ལས་ང་ཚོས་སྒྲུབ་ཐུབ་པ་བྱུང་ཤག་འདི་འདྲ་སོང་ཙང Madam སྟག་ལྷ་ནས་སྐུ་ལས་སྐྱོན་པ་དེ་ལ་ནི་སྙིང་ཐག་པ་ནས་ཐུགས་རྗེ་གནང་ཞེས་བྱས་ངས་བྱས་གསོལ་བོ་བདག་རང་ཡིན། མཛད་སྒོའི་ཐོག་སྟག་ལྷ་རྣམ་རྒྱལ་ལྷ་མོ་ལགས་ཀྱིས་ཁོང་ཐོག་མ་བོད་ནས་རྒྱ་གར་ལ་ཕེབས་པའི་སྐབས་སུ་ཁོང་ལོ་དགུ་ཡིན་པ་དང་དེ་རྗེས་ལོ་གཉིས་རིང་བོད་ལ་ཕེབས་མྱོང་ཡོད་པ་ཡིན་ན་ཡང་རྒྱ་མིའི་སློབ་གྲྭའི་ནང་དུ་ཞུགས་པ་ཡིན་སྟབས་རང་ཉིད་ལ་བོད་ཀྱི་ཆས་གོས་དང་རྒྱན་ཆའི་སྐོར་ཤེས་བྱ་གང་ལ་གང་འཚམ་མ་གཏོགས་མེད་པ་ཡིན་ན་ཡང་དེ་རིང་ཕྱག་དེབ་དེ་དབུ་འབྱེད་གནང་ཡག་ཡོད་པ་དེ་རང་ཉིད་ཀྱི་ཡབ་དམ་པ་ཚ་རོང་བདུད་འདུལ་རྣམ་རྒྱལ་མཆོག་གིས་གཙོས་པའི་བོད་མི་རྒན་གྲས་རྣམས་ཀྱི་མཁྱེན་རྒྱ་དང་ལམ་སྟོན་ཕྱག་རོགས་ལ་བརྟེན་ནས་ཡིན་པ་གསུངས་སོང། དེབ་འདི་མི་རྒན་པ་ཚོ་མེད་ན་ད་དེབ་འདི་འགྲུབ་ཡག་ཡོད་མ་རེད།

གསལ་པོ་ཞེ་དྲག་གསུངས་ཡག་འདུག་ཨ་ནི་ངས་ད་ལྟ་རྒྱན་ཆ་དེ་ཚོ་ལྷ་སའི་ལྕམ་གྱི་རྒྱན་ཆ་དེ་ཚོ་ངའི་ཨ་མ་ལགས་མཆོད་ཡོད་ཙང་དེ་གས་བཀའ་འདྲི་ཞུས་ག་འདྲ་ག་འདྲ་དྲུག་ཡོད་མེད་ཨ་ནི་དེ་ཚོའི་མིང་དེ་ཚོ་ད་མཁྱེན་མཁན་ཞེ་དྲག་མི་འདུག་ཧ་ལམ་མཁྱེན་མཁན་མི་འདུག་ང་རང་ཡིན་ནའི་ཞེ་དྲག་ཤེས་ཀྱི་མེད་གའུ་ཐུ་ཐུ་ས་འདི་མི་ཞེ་དྲག་ཤེས་ཀྱི་མེད་ཨ་ནི་པཱ་ལགས་ཨ་མ་ལགས་རུབ་རུབ་གནང་བྱས་དེ་གས་དེ་མ་མིང་དེ་སྒང་ག་ལོག་མ་སྦངས་ཅིག་ན་ཨ་ནི་བོད་ཡིག་ནང་ལ་ཡ་མ་བོད་ཡིག་ནང་ལ་ཡ་དག་ཆ།

དེ་དེ་དེ་རེད་གསུངས། ཨ་ནི་དེ་གས་ཡང་བྲིས་དོགས་མི་འདུག། མི་གའི་གནས་ཆུང་གི་སྐུ་ཞབས་དབང་རྒྱལ་ལགས་དེ་དབང་རྒྱལ་ལགས་ལ་ཡང་བཀའ་འདྲི་ཞུས་བྱས་དབང་རྒྱལ་ལགས་ཀྱིས་མ་ཞིབ་འཇུག་གནང་བྱས་འདུག་སེ་བྱས་བྱས། ག་ཚོད་སྤུས་དག་རེད་ཅིག་ད་བཟོ་ག་བྱས་ཡོད། ཨ་ནི་འདིའི་ནང་ནས་ད་བོད་རྒྱ་ཆེ་ཐག་ཆོད་བྱས། མི་མང་པོས་དགུང་ལོ་བགྲེས་མང་པོ་ཅིག་བཀའ་འདྲི་ཞུས་ཚེ་ང་ཚོ་ཕྱུ་པ་གོན་པ་ཡིན་བོད་གོན་ཡོད་མིན་ཤེས་ཀྱི་མེད་ག་འདྲ་ཡིན་མེད་ཤེས་ཀྱི་མེད་གསུང་མཁན་འདི་འདྲའི་མང་པོ་བྱུང། ཨ་ནི་དེ་མིན་པའི་ད་ས་ཆ་རྒྱ་ཆེ་དྲགས་ཙང་འདིའི་ས་ཆ་དེ་ཚོའི་ནང་གི་ན་བཟའ་ད་ཡོད་པ་དེ་ད་བཀའ་འདྲི་ཞུ་ས་ཡང་མི་འདུག་རྒྱུས་ཡོད་མེད། ཨ་ནི་དེ་ནས་ད་ལྟ་ཟློས་གར་ནས་ཨ་མདོའི་སྐུ་ཞབས་གཅིག་གིས་ཟློས་གར་གྱི་ད་ལྟ་མ་བཀྲམ་ན་ཇི་ཡང་ཨ་མདོའི་ཆས་གོས་ཀྱི་ཐོག་ལ་ཡང་དེབ་ཆུང་ཞིག་བྲིས་གནང་ཤག་འདིའི་ཕན་ཐོགས་པ་ཞིག་བྱུང་འདི་ནས་ཚུར་རུ་བཟོས། དེ་ནས་ཨ་མདོ་ཁུལ་ནས་བུད་མེད་ཅིག་གིས་ད་ལྟ་རྒྱ་མིའི་དུས་དེབ་ཅིག་ནང་དེ་ཡང་ཕྱིང་པ་ག་འདྲ་བཟོས་ཡོད་མེད། དེའི་ལོ་རྒྱུས་དེ་དེ་ཡང་འདི་ནས་ཚུར་ཞིབ་འཇུག་ཞུས་འདུག་སེ་བྱས་བྱས་ག་ཚོད་ད་མང་ད་དེབ་ད་ང་ཚོས་བསྒྲུབ་ཐུབ་པ་ཅིག་འདུག་སེ་སྒྲུབ་ག་བྱས་ཡོད། སྐབས་དེར་བོད་ཀྱི་འགྲེམས་སྟོན་ཚན་པའི་འགན་འཛིན་བཀྲ་ཤིས་ཕུན་ཚོགས་ལགས་ཀྱིས་བོད་ཀྱི་འགྲེམས་སྟོན་ཁང་གི་ངོས་ནས་ཕྱག་དེབ་དེ་དཔར་སྐྲུན་ཞུས་དགོས་དོན་སྐོར་ལ་གསུངས་དོན།

ཆས་གོས་དང་རྒྱན་ཆའི་གི་དེབ་དེ་དཔར་སྐྲུན་ཞུས་པ་ཅིག་ཆགས་ཀྱི་ཡོད། ད་དེ་རྒྱུ་མཚན་ག་རེ་ཞུས་པ་ཡིན་ན། ད་ཅིག་བོད་ནང་ད་བོད་རིགས་དང་རྒྱ་མི་མི་གི་བཙན་འཛུལ་མ་བྱས་གོང་ལ་བོད་དེ་ད་ཧ་ལས་པའི་གི་རིག་གཞུང་ཕྱུག་པོ་དང་ང་ཚོའི་གི་ད་དེ་ཆས་གོས་ལ་དེ་ཚོ་ད་ཅིག་ཆོལ་ཁ་ནང་ལོགས་ལའི་ད་ཧ་ལས་པའི་གི་རྣམ་གྲངས་མང་པོ་ཅིག་ཆགས་བསྡད་ཡོད་རེད་ཡིན་པ་ཡིན་ནའི་ད་རྒྱ་མི་སླེབས་ཙང་བོད་ནང་ལ་དམིགས་བསལ་དང་ད་ག་རེ་ཞུ་དགོས་རེད་དམངས་གཙོ་བཅོས་བསྒྱུར་དང་རིག་གནས་གསར་བརྗེ་སྐབས་ལ།